ད་ནི་དྲང་དོན་དང་ངེས་དོན། འདི་རྩ་བ་ཡིན་ན་ཆོས་ཅན་གང་ཟག་སེམས་ཅན་སྐྱེ་འགག་དང་ཕུང་ཁམས་ལ་སོགས་གཤིས་ལ་འཇུག་པའི་ཐབས་རྗོད་བྱེད་དང་བཅས་ཀུན་རྫོབ་དྲང་བའི་དོན་ཟེར་རྩ་བའི་ཚིག་རྐང་གསུམ་གསུངས་འདུག་འདིའི་དོན་དག་ལ། དེ་ལ་ཆོས་ཅན་སྣང་ཚུལ་ཐུན་མོང་དུ་གྲགས་པ་གཙོར་བྱས་པ་གང་ཟག་དང་སེམས་ཅན་དང་ཕུང་ཁམས་སྐྱེ་མཆེད་ལ་སོགས་པ་དང་དེ་དག་གི་སྐྱེ་འགག་འགྲོ་འོང་ལ་སོགས་པ་གཤིས་ལ་འཇུག་པའི་ཐབས་སུ་སྨྲ་བསམ་བརྗོད་པའི་རིམ་པས་གཞལ་ཞིང། སྒྲོ་བཏགས་ནས་བསྟན་པ་དང། ཨོ་དེ་གསུངས་པ་རེད་དེ་ལ་ཆོས་ཅན་སྣང་ཚུལ་ཐུན་མོང་དུ་གྲགས་པ་གཙོར་བྱས་པ་ལབ་དེ་སྒང་ལ་ཆོས་ཅན་ཟེར་བ་དེ་ང་ཚོ་ཆོས་ཅན་ཐུན་མོང་པ་ཨ་ནི་ཀུན་རྫོབ་ཀྱི་ཆོས་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་ང་ཚོ་འགྲོ་བ་སེམས་ཅན་ཐུན་མོང་ལ་གྲགས་པའམ་འགྲོ་བ་སེམས་ཅན་ཐུན་མོང་གི་སྣང་བ་འོ་འདི་ཚོ་བཤད་གི་ཡོད་པ་རེད་དེ་དག་གཙོར་བྱས་པའི་གང་ཟག་དང་སེམས་ཅན་དང་ཕུང་ཁམས་སྐྱེ་མཆེད་ཟེར་འདི་སྐབས་ཀྱི་གང་ཟག་ཟེར་བ་དེ་ཨ་ནི་མཐོ་བ་སངས་རྒྱས་ནས་དམའ་བ་སེམས་ཅན་གྱི་བར་གྱི་གང་ལྟར་སྐྱེས་བུ་ཐམས་ཅད་ལ་གང་ཟག་ཟེར་གྱི་ཡོད་པ་རེད་སེམས་ཅན་ཟེར་བ་དེ་སངས་མ་རྒྱས་པའི་གང་ཟག་ཐམས་ཅད་དམ། ཡང་ན་དབང་པོ་ལྔ་དབང་ཤེས་དང་བཅས་པ་ལ་སེམས་ཅན་གྱི་སྒྲ་འཇུག་པའི་སྐབས་འོ་དེ་འདྲ་ཡང་ཡོད་པ་རེད། ཨ་ནི་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པ་དང་དེ་དག་གི་སྐྱེ་འགག་འགྲོ་འོང། དཔེར་ན་དངོས་པོ་རྣམས་སྐྱེ་བ་རེད་འགག་པ་རེད་ཨ་ནི་དངོས་པོ་གང་དངོས་པོ་རྣམས་ཀྱི་རྒྱུ་འདི་རེད་འབྲས་བུ་འདི་རེད་ལ་སོགས་པ།

བཅོམ་ལྡན་འདས་ཀྱི་མདོ་ཡང་དྲང་དོན་གྱི་མདོ་དང་དེའི་དགོངས་འགྲེལ་དུ་གྱུར་པའི་བསྟན་བཅོས་རྣམས་ཀྱང་དྲང་དོན་གྱི་བསྟན་བཅོས་རེད། དེ་ལྟར་ཡིན་ཏེ་འཕགས་པ་ཏིང་ངེ་འཛིན་རྒྱལ་པོ་ལས་སྟོན་པ་བདེ་བར་གཤེགས་པས་གསུངས་པ་ལྟར་ངེས་དོན་མདོ་སྡེ་དག་གི་བྱེ་བྲག་ཤེས། གང་ལ། སེམས་ཅན་གང་ཟག་སྐྱེས་བུ་བསྟན་ཆོས་དེ་ཐམས་ཅད་དྲང་བའི་དོན་དུ་ཤེས་ཞེས་པ་དང། ཨ་ནི། ཏིང་ངེ་འཛིན་རྒྱལ་པོའི་མདོ་ཡི་སྐབས་སུ་ཡང་ག་རེ་གསུངས་པ་རེད་ལབ་ན། ཨ་ནི་སྟོན་པ་བདེ་བར་གཤེགས་པས་ཇི་ལྟར་གསུངས་པ་ལྟར་དུ་ངེས་དོན་དང་དྲང་དོན་གྱི་མདོ་སྡེ་གི་བྱེ་བྲག་གམ་ཡང་ན་ཁྱད་པར་དེ་ཤེས་དགོས་པ་རེད། ཨ་ནི་མདོ་སྡེ་གང་གི་ནང་དུ་སེམས་ཅན་དང་གང་ཟག་དང་སྐྱེས་བུ་ལ་སོགས་པ་ཀུན་རྫོབ་ཀྱི་ཆོས་བསྟན་པ་དེ་དྲང་བའི་དོན་གྱི་ཆོས་རེད། ཨོ་དེ་གསུངས་ཡོད་པ་རེད། ད་ནི་འཕགས་པ་བློ་གྲོས་མི་ཟད་པས་བསྟན་པའི་མདོ་ལས་ཀྱང་ངེས་པའི་དོན་གྱི་མདོ་ནི་གང་དྲང་བའི་དོན་གྱི་མདོ་སྡེ་ནི་གང་ཞེ་ན་མདོ་སྡེ་གང་དག་ལམ་ལ་འཇུག་པའི་ཕྱིར་བསྟན་པ་དེ་དག་ནི་དྲང་བའི་དོན་ཅེས་བྱའོ་ཞེས་དང། ཨ་ནི་འཕགས་པ་བློ་གྲོས་མི་ཟད་པས་བསྟན་པའི་མདོ་ཟེར་བ་དེ། ཨ་ནི་དཔལ་ལྡན་ཟླ་བ་གྲགས་པ་ལ་སོགས་པ་རྒྱ་གར་གྱི་ཨ་ནི་དབུ་མ་ཐལ་འགྱུར་བའི་མཁས་པ་དང། བོད་ཀྱི་མཁས་པ་མང་པོ་ཞིག་གིས་ཨ་ནི་འཕགས་པ་བློ་གྲོས་མི་ཟད་པས་བསྟན་པའི་མདོ་འདི་ལ་བརྟེན་ནས་རྒྱལ་བའི་གསུང་རབ་ཀྱི་དྲང་ངེས་དྲང་བ་དང་ངེས་པའི་དོན་གྱི་ཁྱད་པར་དེ་འཆད་ཀྱི་ཡོད་པ་རེད། ཡིན་ཙང་འཕགས་པ་བློ་གྲོས་མི་ཟད་པས་བསྟན་པའི་མདོ་ཡི་ནང་དུ་ག་རེ་གསུངས་པ་རེད་ལབ་ན། མདོ་སྡེ་གང་དག་ལམ་ལ་འཇུག་པའི་ཕྱིར་བསྟན་པ་དེ་དག་དྲང་བའི་དོན་རེད། ལམ་ལ་འཇུག་པ་ཟེར་བ་དེ་དོན་དམ་པའི་ལམ་ལ་འཇུག་པའི་ཕྱིར་དུ་ཡང་ན་དོན་དམ་པ་ལ་འཇུག་པའི་ཕྱིར་དུ་ཀུན་རྫོབ་ཀྱི་ཆོས་བསྟན་པ་དེ་དྲང་བའི་དོན་རེད་ཟེར་བ། ཨོ་དེ་འདྲ་གི་དོན་དག་རེད། ད་ནི་མདོ་སྡེ་གང་དག་བདག་དང་སེམས་ཅན་དང་སྲོག་དང་སྐྱེས་བུ་དང་གང་ཟག་དང་ཤེད་ལས་སྐྱེས་པ་དང་ཤེད་བདག་དང་བྱེད་པ་པོ་དང་ཚོར་བ་པོ་དང་སྒྲ་རྣམ་པ་སྣ་ཚོགས་སུ་བཤད་པ་དང་བདག་མེད་པ་ལ་བདག་པོ་དང་བཅས་པར་བསྟན་པ་དེ་དག་ནི་དྲང་བའི་དོན་ཅེས་བྱའོ། ད་ནི་མདོ་སྡེ་གང་ཡང་རུང་བ་གཅིག་གི་ནང་དུ་བདག་བསྟན་པ་སེམས་ཅན་བསྟན་པ་སྲོག་བསྟན་པ་སྐྱེས་བུ་བསྟན་པ་ལ་སོགས་པ། ད་ནི་ཀུན་རྫོབ་ཀྱི་ཆོས་བསྟན་པ་རྣམས་དྲང་བའི་དོན་རེད། འདིའི་ནང་གི་བདག་ཟེར་བ་དེ། ཨ་ནི་ཕྱི་རོལ་པའི་འདོད་པའི་བདག། རང་དབང་བའི་བདག་དེ་ཟེར་གི་ཡོད་ས་རེད་སེམས་ཅན་ཟེར་བ་དེ། སངས་མ་རྒྱས་པའི་གང་ཟག་ཡང་ན་སྒྲིབ་པ་གང་ཡང་རུང་བའི་གཞན་དབང་དུ་གྱུར་པའི་གང་ཟག་ལ་སེམས་ཅན་དང་ལུས་དང་རྣམ་ཤེས་གཉིས་མི་འབྲལ་བར་བྱེད་པའི་རྟེན་དེ་ལ་སྲོག་དང་སྐྱེས་བུ་ཟེར་བ་དེ་རང་གི་ལུས་ཀྱི་ཤུགས་སམ་ཡང་ན་ནུས་པ་ལ་བརྟེན་ནས་འཚོ་བར་བྱེད་པ་དེ་ལ་སྐྱེས་བུ་དང། ད་ནི་གང་ཟག་ཟེར་བ་དེ། ཡང་ནས་ཡང་དུ་འཁོར་བ་ལ་གནས་ན་ཡང་མི་ངོམས་པ། ཡང་ནས་ཡང་དུ་འཁོར་བ་ལ་སྐྱེ་བར་བྱེད་པ། དེ་འདྲ་ཅིག་ལ་གང་ཟག་ཟེར་གྱི་ཡོད་པ་རེད། ཤེད་ལས་སྐྱེས་པ་ཟེར་བ་དེ། ཡིད་ཀྱི་སྟོབས་སམ་ཡང་ན་སེམས་ཀྱི་སྟོབས་ལ་གཙོ་བོར་བརྟེན་ནས་གནས་པ། འོ་དེ་འདྲ་ཅིག་ལ་ཤེད་ལས་སྐྱེས་དང་ཡང་ན་ང་རང་ཚོ་འགྲོ་བ་མིའི་རིགས་དེ་ཐོག་མར་བྱུང་བའི་སྐབས་སུ། ཨ་ནི་ཟས་རགས་པ་ལ་མ་བརྟེན་པར་གཙོ་བོ་ཡིད་ཀྱི་ཟས་ལ་བརྟེན་ནས་གནས་པ་ཡིན་ཙང་ཤེད་ལས་སྐྱེས་པ་རེད་ཟེར་བ་དེ་འདྲ་གཅིག་ཀྱང་ཟེར་གི་ཡོད་ས་རེད། དེ་ནི་ཤེད་བདག་ཟེར་བ་དེ་མི་ཡི་དབང་པོ་དང་ལྷ་ཡི་དབང་པོ། ཡང་ན་མི་ཡི་རྒྱལ་པོ་དང་ལྷ་ཡི་དབང་པོ་ཚངས་པ་ལྟ་བུ་འོ་དེ་འདྲ་ལ་ཤེད་བདག་ཟེར་གི་ཡོད་པ་རེད། སྤྱིར་བཏང་ཤེད་ཟེར་བ་འདི་ཤུགས་སམ་ནུས་པ་ཡང་ན་སྟོབས་ཀྱི་དོན་དག་ཡིན་པ་འོ་དེ་འདྲ་གཅིག་རེད། དེ་ནི་བྱེད་པ་པོ་ཟེར་བ་དེ་རང་གི་བྱ་བ་བྱེད་པ་པོ་དང་ཡང་ན་འཇིག་རྟེན་བྱེད་པ་པོ་འོ་དེ་འདྲ་ཟེར་གི་ཡོད་པ་རེད་ཚོར་བ་པོ་ཟེར་བ་དེ་ཚོར་བ་བདེ་སྡུག་རྣམ་པ་སྣ་ཚོགས་མྱོང་བར་བྱེད་པ་པོ། དེ་རེད། སྒྲ། རྣམ་པ་སྣ་ཚོགས་སུ་བཤད་པ་ཟེར་བ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་བསྟན་པའི་སྐབས་སུ་མིང་གིས་མིང་གི་རྣམ་གྲངས་སྣ་ཚོགས་སུ་བསྟན་པའམ་ཡང་ན་སེམས་ཅན་འདུལ་བའི་ཆེད་དུ། ཡིན་པར་གསུང་བ་དང་མིན་པར་གསུང་བ། ལ་སོགས་པ་རྣམ་གྲངས་སྣ་ཚོགས་སུ་བསྟན་པ་འོ་དེ་འདྲ་གི་དོན་དག་ཡིན་ས་རེད། བདག་པོ་མེད་པ་ལ་བདག་པོ་དང་བཅས་པར་བསྟན་པ་ཟེར་བ་དེ། བྱེད་པ་པོ་བྱེད་པ་པོ་གི་བདག་མེད་པ་ལ་བདག་ཡོད་པར་བསྟན་པ་ལ་སོགས་པ་ཨོ་དེ་འདྲ་གི་མདོ་སྡེ་རྣམས་དྲང་བའི་དོན་རེད་ཟེར་བ་ཨོ་དེ་འདྲ་གི་དོན་དག་ཡིན་ས་རེད། ད་ནི་དབུ་མ་བསམ་གྱིས་མི་ཁྱབ་པར་བསྟོད་པ་ལས་གང་ལ་སྐྱེ་དང་འགག་ལ་སོགས་སེམས་ཅན་སྲོག་ལ་སོགས་བསྟན་པ་དེ་ནི་དྲང་དོན་དེ་ཀུན་རྫོབ་ཅེས་གསུངས་པ་རེད། འདིར་དབུ་མ་བསམ་གྱིས་མི་ཁྱབ་པར་བསྟོད་པ་ཟེར་བ་དེ་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་ཡིན་པ་རེད། ད་ནི་འདིའི་ཚིག་འདིའི་དོན་དག་ཧ་མི་གོ་བ་མི་འདུག།